ངའི་སྐྱེས་སྐར་ལ་ཨ་ཅག་ལགས་ཀྱིས་རྔན་པ་རས་ཁུག་ལྗང་གུ་ཞིག་གནང་བྱུང། ཁྱེད་ཚོ་ཏོག་ཙམ་སྒུག་དང་ངས་སྟོན་ཆོག་འདིའི་ནང་ལ་ཅོ་ཀོ་ལེད་དང། སྒྲུང་དེབ་མང་པོ་འདུག། ངའི་སྐྱེས་སྐར་ལ་གཅུང་པོས་རྔན་པ་ཡིག་སྐོགས་སེར་པོ་ཞིག་སྤྲད་བྱུང།